ཐུགས་རྗེ་ཆེན་པོ་ལ་ཕྱག་འཚལ་དགོས་ཡག་ག་རེ་ཟེར་ན་དབུ་མ་འཇུག་པ་ལས་འགྲོ་ལ་སྙིང་རྗེར་གྱུར་གང་དེ་ལ་འདུད་གསུངས་བྱས་སྙིང་རྗེ་ལ་ཕྱག་འཚལ་བ། བྱང་ཆུབ་སེམས་དཔའི་ཐུགས་རྗེ་ཡི་སྙིང་རྗེ་དེ་ཡང་གོམས་པ་མཐར་ཕྱིན་སོང་ན་ཐུགས་རྗེ་ཆེན་པོ་དང་གཅིག་པ་རེད། སངས་རྒྱས་ཕྱོགས་བཅུ་སངས་རྒྱས་སོགས་པའི་སྙིང་རྗེའི་དབང་གིས་འགྲོ་དོན་མཛད་དགོས་བྱུང་ཡོད་པ་དང་ང་རང་ཚོ་ལ་ཐུགས་རྗེ་ཆེ་ཤོས་དེ་སངས་རྒྱས་འཁོར་བའི་ནང་ལ་སེམས་ཅན་གྱི་དོན་དག་ལ་མ་བཞུགས་ཀ་མེད་ཐུགས་རྗེ་ཆེན་པོས་བཅིངས་བསྡད་པ་རེད། ང་རང་ཚོ་འཁོར་བའི་ནང་མ་བསྡད་ཀ་མེད་ཆགས་སྡང་རྨོངས་གསུམ་གྱིས་བཅིངས་བསྡད་པ་རེད།

དབུ་མ་འཇུག་པའི་མགོ་སོགས་ཐུགས་རྗེ་ཆེན་པོ་ལ་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྒོ་ནས་ཀྱང་ནི་མཆོད་བརྗོད་མཛད་པ་རེད་བ་དན་ད་བས། བའི་བྱེད་ཡག་དེ་ཐོག་མ་སྙིང་རྗེ་ཆེ་མ་ཐུགས་རྗེ་ཆེན་པོ་རྒྱུད་ལ་མ་སྐྱེས་ན་བྱང་ཆུབ་སེམས་སྐྱེ་ས་ཡོད་མ་རེད་དེ་མེད་ན་ཨ་ནི་ཐེག་པ་ཆེན་པོའི་ཡོན་ཏན་ཡོང་ས་ཡོད་མ་རེད་བ་ཐོག་མ་གལ་ཆེ་བོ་དེ་རེད། ཚར་ནས་སྙིང་རྗེ་ཡིས་ཐུགས་རྒྱུད་ཡང་ཡང་བསྐུལ་བའི་རྐྱེན་གྱིས་ཕ་རོལ་ཕྱིན་པ་དྲུག་སོགས་ལ་བསླབས་ནས་ཨ་ནི་སངས་རྒྱས་ཀྱི། འབྲས་བུ་ཐོབ་དགོས་ཡག་གཅིག་རེད་མ་གཏོགས་རྒྱལ་སྲས་སྤྱོད་པ་ལ་སློབ་ཡག་དེ་རྟིང་སྐུལ་གཏོང་མཁན་དེ་སྙིང་རྗེ་རེད་དེ་ཡིན་ཙང་བར་དུ་གལ་ཆེ་བ་རེད། མཐའ་མ་གལ་ཆེ་དགོས་ཡག་སངས་རྒྱས་ཚར་ནས་སྙིང་རྗེས་ཐུགས་རྒྱུད་བསྐུལ་བའི་རྐྱེན་གྱིས་སངས་རྒྱས་ཀྱིས་འཁོར་བ་མ་སྟོང་བར་དུ་སེམས་ཅན་གྱི་དོན་མཛད་དེ་བཞུགས་དགོས་ཡག་དེ་ཐུགས་རྒྱུད་ལ་སྙིང་རྗེ་སྙིང་རྗེ་ཟེར་ན་ཐུགས་རྗེ་ཆེན་པོ་ཡིན་མོད་དེ་ཡིས་བསྐུལ་མ་བཏབ་ནས་བཞུགས་དགོས་བྱུང་ཡོད་པ་རེད།

རྗེ་བཙུན་ཞི་བ་ལྷ་ཡིན་པ། དེ་ནས་མར་ང་རང་ཚོ་པའི་བཀའ་གདམས་ཀྱི་ཐོག་ལ་བོགས་ཡོང་ཡག་དེའི་རྩ་བ་ནོར་བུ་སྟེ་གསེར་གླིང་པ་ལ་བོགས་མེད་གསེར་གླིང་པས་ཇོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་གནང་བཞག་པ་གཅིག་རེད། མན་ངག་བདུད་རྩི་སྙིང་པོ་ཟེར་ཡག་དེ། བདུད་རྩི་སྙིང་པོ་ཟེར་དགོས་ཡག་ག་རེ་ཟེར་ན། བདུད་རྩི་གི་སྐད་དོད་ལ་ཨ་མྲི་ཏ་ཨ་བྱས་པ་རེད་འཆི་བ་མེད་པ་ཨ་ཟེར་གྱི་རེད་འཆི་མེད་བདུད་རྩི་རེད། དེ་ཉག་གཅིག་དགོངས་མཁན་ཤི་རྒྱུ་མེད་བྱས་པ་མ་རེད། འདི་ཡི་མན་ངག་དེ་འཆི་མེད་བདུད་རྩི་ལྟ་བུ་ཡིན་པའི་རྒྱུ་མཚན་དེ།

ལ་ཚུར་དྲངས་ནས་བཤད་རྒྱུ་ནི་དེ་བཤད་རྒྱུའི་འོག་ཏུ་ང་ཚོ་སྐད་ཆ་མང་པོ་མི་དགོས་བྱེད་དེ་རེད། མན་ངག་བདུད་རྩི་གསེར་གླིང་པ་ནས་བརྒྱུད་པ་ཡིན་ཟེར་བརྒྱུད་ས་གསེར་གླིང་པ་ནས་ཚུར་ཇོ་རྗེས་བྱས་བོད་ལ་བརྒྱུད་པ་རེད་ཟེར་ཡང་དེ་གི་ཆོས་ཀྱི་ཁུངས་གཏན་ལུགས་དེ་ག་འདྲ་རེད་ཟེར་ན་ཁུངས་གཏུགས་ས་དེ་སངས་རྒྱས་ལ་གཏུགས་པ་རེད་ཐུག་ཡོད་རེད། དེ་ནས་མགོན་པོ་ཀླུ་སྒྲུབ་ཀྱི་གསུང་ཤིང་རྟ་ཆེན་པོ་རེད་ཤིང་རྟ་ཆེན་པོ་ཀླུ་སྒྲུབ་རེད་ད་བསྟན་པའི་བདག་པོ་མགོན་པོ་ཀླུ་སྒྲུབ་ཀྱིས་བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག་གསུངས་ཡག་དེ་ཁུངས་གཅིག་རེད། ད་ལྟ་ག་ནང་བཞིན་གཞུང་རང་གི་འདི་ནས་བྱུང་མང་པོ་ཡོད་རེད་བདག་གཞན་མཉམ་བརྗེ་གི་སྒོ་ནས་བྱང་ཆུབ་སེམས་སྐྱེད་དགོས་ཡག་དེ་ལ་ཁུངས་མང་པོ་ཡོད་རེད་དེ་མར་མར་མར་མར་བརྒྱུད་དྷརྨ་རཀྵི་ཏ་དྷརྨ་རཀྵི་ཏ་ནས་མར་བྱས་ནས་ནི་མཁས་པ་འགྲོ་འདི་བླ་མ་གསེར་གླིང་པ་ལ་བརྒྱུད་བླ་མ་གསེར་གླིང་པའི་སྐུ་མདུན་ནས་ཇོ་རྗེ་དཔལ་ལྡན་ཨ་ཏི་ཤ་ཕར་བྱོན་ནས་དེ་ནས་ཞུ་ཡོང་པ་རེད། དཔལ་ལྡན་ཨ་ཏི་ཤ་དེ་བི་ཀྲ་མ་ལ་ཤི་ལ་གི་གཙུག་ལག་ནས་མཁས་པ་ཆེན་པོ་རྣམ་པའི་གཙུག་གི་རྒྱན་འདྲ་པོ། གནས་བརྟན་འདྲ་པོ་བཙོག་སྟེ་བྷན་མ་ནི།

ནང་མཆོད་ཀྱི་རྫས་ཅུང་ཟད་ཅིག་བསྟེན་པའི་རྐྱེན་གྱིས་ཨ་ནི་ཕུད་པ་རེད། ཨ་ནི་ང་ལ་གནོད་གི་མ་རེད་གསུངས་པ་རེད། ཁོང་གནོད་གི་མ་རེད་བ་མི་གྲུབ་ཆེན་རེད། ང་ལ་གནོད་གི་མེད་གསུངས་པ་རེད། ཨ་ནི་གནོད་གི་མ་རེད་དེ་དགོན་པའི་ཁྲིམས་ལ་གནོད་གི་རེད་ཟེར་ཕུད་བཞག་པ་རེད། ཇོ་རྗེ་ཨ་ཏི་ཤ་གི་དུས་ལ་རྒྱ་གར་གྱི་དགོན་པ་ཆེ་བ་དཔལ་ནཱ་ལེནྡྲ་དང། བི་ཀྲ་མ། བི་ཀྲ་མ་ལ་ཤི་ལ་གཉིས་བྱས། ཁོང་ཀྲ་མ་ལ་ཤི་ལ་གི་དེ་དུས།

གཏོང་བ་ནི་ཡོངས་འཛིན་བྱེད་ཆོག། རེད་དེ་ནི་ཁོ་ལ་རྣ་བ་བརྩི་རྒྱུ་ནི་ཡོད་མ་རེད། སྲོག་ལ་ཐུག་ན་ཆང་འཐུང་མི་ཆོག་མི་འཐུང། དེང་སང་ཆང་འཐུང་ལས་ལྷག་ཚེ་བུད་མེད་ཉག་རྩ་བའི་ལྟུང་བ་བཞུགས་པ་བར་བེད་སྤྱོད་གཏོང་ནས་དྲག་མདོག་རྩ་ཆེ་མདོག་ཅན་ཡ་བདེན་བཞག་པ་མ་གཏོགས། ཧམ་པ་གང་ཁྱེར་རེད་མ་གཏོགས་བསྟན་པ་ཉག་ཕྲ་བའི་རྟགས་ཡིན་དུས་དེ་ཟེར་མཁན་མི་འདུག་བ། འཐུང་ཆོག་ཡག་གི་འཛམ་ས་མཚམས་སླེབས་ཡོད་ན། ཨ་ནི། བཙོག་པ་ཡང་ཟ་ཆོག་གི་རེད་གཅིན་པ་ཡང་འཐུང་ཆོག་གི་རེད་ཤ་ལྔ་བདུད་རྩི་ལྔ་བཅུ་པོ་དེ་བསྟེན་ཆོག་གི་རེད།

ཕས་གསུངས་སུ་བཅད་ནས། དེ་གོང་དགོང་དག་གཟིམས་བཞུགས་དུས་རྨི་ལམ་ནང་ལ། ཁྱོད་མཻ་ཏྲི་པ་བྱང་ཆུབ་སེམས་དཔའ་ཕུད་ནས། ཁྱོད་ལ་ཉེས་པ་ཆེན་པོ་ཡོང་གི་རེད། རེད་ཡོང་གི་རེད། རི་རབ་ལ་སྐོར་ར་ལན་གསུམ་སྐོར་མཁན་གྱི་སྦྲུལ་ཆེན་པོ་ཞིག་ལ་སྐྱེ་བ་ལེན་གི་རེད། ལེན་གི་རེད་ཞུ་བ་རེད། དེ་ལ་ཕན་ཡག་དེ། ཉི་མ་རེ་རེ་ལ་སཱཙྪ་བདུན་བདུན་མ་ཆད་པར་བཏབ། ཁྱོད་རང་བོད་དུ་འགྲོ་ཐུབ་ན་ཕན་གི་རེད་གསུངས། བླ་མ་གསེར་གླིང་པ་ཆོས་ཀྱི་གྲགས་པའི་སྐུ་མདུན་ལ་ཇོ་བོ་རྗེ་ཕེབས་ནས། དེ་ནས་བྱང་ཆུབ་སེམས་ཀྱི་གདམས་པ་དེ་ཕུན་སུམ་ཚོགས་པ་ཡོད་རེད་ཁོང་ལ། ཡོད་རེད་དེ་ད་དུང། ཁོང་གིས་གསང་སྔགས་ཀྱི་ཉམས་ལེན་བྱས་ན་སངས་རྒྱས་འགྲོ་ནས་བོད་ལ་ཕེབས་ཐུབ་ཀྱི་ཡོད་མ་རེད། དེ་འདྲའི་ཡིན་ཙང་ལྷ་ཚོགས་མཁན་བས་བྱང་ཆུབ་སེམས་སྒོམས་ཞེས་ཤ་སྟག་ལབ་ནས་གསང་སྔགས་སྒོམ་མ་བཅུག་པ་བྱས། ད་བྱང་ཆུབ་སེམས་ཤ་སྟག་སྒོམས་གསུངས་ཙང་ནི་དེ་ནི་དཔེ། ད་བྱང་ཆུབ་སེམས་ཀྱི་གདམས་ངག་དེ་གསེར་གླིང་པའི་སྐུ་མདུན་ལ་ཅིག་ཞུར་འགྲོ་དགོས་བསམས་ནས་རྒྱ་མཚོ་ལ་གྲུ་གཟིངས་བྱས་ནས་ཟླ་བ་དྲུག།

མི་འདུག་དེ་ཇོ་བོ་རྗེའི་རྣམ་ཐར་མདོར་བསྡུས་བྱས་ནས་དེ་ནི་མང་པོ་ཞུ་མི་དགོས་ཆེ་ད་བོད་ལ་ཕེབས་ཡག་གི་རྐྱེན་འདྲ་བོ་དེ། བོད་ཀྱི་བསྟན་པ་དེ་རྒྱལ་པོ་གླང་དར་གྱིས་བསྣུབས་དགེ་སློང་སྒང་ཁ་བསད་སྐུ་གསུང་ཐུགས་རྟེན་ཚོ་བཤིག་གང་ཐུབ་ཐུབ་བཤིགས་བཤིག་མ་ཐུབ་པ་བྱ་ཡོད། དེ་འདྲའི་ཚེ་ནི་ཆོས་བྱེད་མཁན་རྩ་བ་ནས་མེད་པ་ལག་པ་ལ་ཕྲེང་བ་འཁྱེར་མི་ཆོག་པའི་ཁྲིམས་བྱས་ནས་བསྟན་པ་བསྣུབས་ནས་ལོ་དྲུག་ཅུ་ཕྱིན་ཡོད། རྒྱལ་པོ་གླང་དར་མ་གིས་བསྟན་པ་བསྣུབས། ཀ། སྟོད་ལ་བསྟན་པ་ཏོག་ཙམ་ཡོད་ཡག་དེ། སྟོད་ངོས་ལ་བསྟན་པ་ཏོག་ཙམ་ད་གླང་དར་མའི་ཁྲིམས་ལུགས་ཀྱིས་མ་ཁྱབ་ཡོད། དེའི་སྐབས་ལ་ལྷ་བཙུན་པ་བྱང་ཆུབ་འོད་ཅེས། བོད་སྟོད་ཀྱི་ད་བོད་ཀྱི་རྒྱལ་པོའི་ཚབ་རང་ཡིན། ཁོང་གིས་མ་གཏོགས་བསྟན་པ་ཅུང་གྲོལ་མི་ཡག་མོད་ལྷ་བླ་མ་བྱང་ཡེ་ཤེས་འོད། དེའི་ཚ་བོ་དེ་བྱང་ཆུབ་འོད། སྨད་ལ་མར་བྱས་ན། བླ་ཆེན་དགེ་བ་རབ་གསལ་གྱིས་དཔེ་ཆ་ཁ་ཤས་ཁྱེར་ནས་རྒྱལ་པོ་གླང་དར་གྱིས་བསྣུབས་དུས་ཆུ་ཐོག་བཅག་བྲོས་ཕྱིན་ནས་བསགས་པའི་ཁམས་གླང་བོད་ཐུག། མཇུག་མ་ཁམས་ནས་ཡར་ཁོང་གིས་བསྟན་པ་སྤེལ་སྟོད་ནས་མར་བླ་ཆེན་དགེ་བ་རབ་གསལ་གྱིས་བསྟན་པ་སྤེལ་གཅིག་སྤེལ་ཡོད་རེད་དེ་བསྟན་པ་གཏན་གཏན་རྣམ་པར་དག་པ་ཡག་པོ་ཞིག་དགོས་པ་ཡིན་ཙང་ཇོ་བོ་རྗེ་མ་བྱུང་ན་ཕན་གྱི་ཡོད་མ་རེད་དེ་ལ་བརྟེན་ནས་ལྷ་བླ་མ་ཡེ་ཤེས་འོད་བྱང་ཆུབ་འོད་ཞང་ཚན་གཉིས་ཀྱིས་ཇོ་བོ་རྗེ་གདན་འདྲེན་ཞུ་ཡག་པའི་དཀའ་ལས་ཞེ་དྲག་བསྐྱོན་ཡོད་རེད། སང་ང་རྒྱ་གར་ལ་དཔེ་ཆ་བསླབ་ག་གཏོང་ཡོད་རེད་བསྟན་པའི་དོན་དག་ལ། ཕྲུ་གུ་ཉི་ཤུ་རྩ་བཞི་རྒྱ་གར་ལ་ཚ་བ་གིས་མ་འཕྲོད་ཤི་སོང་གཅིག་གཅིག་པོ་ལུས་པ་རེད། མེད་པ་དེ་ལ་རྒྱ་བརྩོན་འགྲུས་སེང་གེ་ཟེར་དེ་བི་ཀྲ་མ་ལ་ཤཱི་ལ་བི་ཀྲ་མ་ལ་ཤཱི་ལ་གི་དགོན་པ་ཡོད་ས་དེ་ཡོད་ཇོ་བོ་རྗེ་ཡོད་ས་དེ་ཡོད་དེ་ཡོད། ད་བོད་པའི་པོ་ཁོ་ཚུ་རྒྱ་གར་ལ་གཏོང་ནས་ཤི་འགྲོ་གི་འདུག་ཕན་གི་མི་འདུག་ཇོ་བོ་རྗེ་གདན་ཞུ་ཨེ་ཐུབ་ལྟ་དགོས་རེད་སྤྱན་ལྟ་ཕག་ཚུ་ལྷ་བླ་མ་ཡེ་ཤེས་འོད་ཀྱི་ཐུགས་ལ་དེ་བྱུང་ནས་དེ་དུས་བོད་ཀྱི་རྒྱལ་པོའི་ཚོད་ར་བ་དེ་རེད་དེ་ཡིན་ཙང་ཁོང་གིས་པཎྜི་ཏ་གདན་ཞུ་ཡག་གི་ཐབས་ཤེས་མང་པོ་སྤྲད། རེད་དེ་རྒྱ་གར་ལ་འགྲོ་ཡག་གསེར་དགོས་པ་ཡིན་ཙང་གསེར་འཚོལ་ག་ཕེབས་ནས་ཨ་ནི་ཁོ་རང་གི་རྒྱལ་ཁབ་ས་མཚམས་ལ་ཡོད་གར་ལོག་རྒྱལ་པོ་གིས་འཇུས་བཏང་བ་རེད་བཙོན་ལ་བཅུག་བཞག་པ་རེད། ཡེ་ཤེས་འོད་བཙོན་ལ་བཅུག་བཞག་ཙང་ཨ་ནི། ཁོང་གི་ཚ་བོ་དེ་བྱང་ཆུབ་འོད་རེད་བྱང་ཆུབ་འོད་སྤུ་གུ་ཆུང་ཆུང་རེད་རེད་དེ་སྙིང་སྟོབས་ཆེན་པོ་ཡོད་རེད་རྒྱུག་འགྲོ་ནས་གར་ལོག་རྒྱལ་པོ་ལ་ཁོ་རའི་ཞང་པོ་བཙོན་ནས་གློད་རོགས་གནང་གློད་གྲོལ་གཏོང་རོགས་གནང་ཞུ་འགྲོ་རེད་གློད་དགོས་ཡོད་ན་གསེར་ཁོ་རང་དང་མཉམ་པ་ཞིག་འཁྱེར་ཤོག།

རྒྱ་གར་ནས་པཎྜི་ཏ་དེ་བསྟན་པ་སྤེལ་ཐུབ་པ་ཅིག་ཁྱོད་རང་མ་བྱས་ཐབས་མེད་ཡིན་ཟེར་དེ་ངས་ཤི་མིག་དུར་ཁུང་དུ་ལྟ་གི་ཡིན་གསུངས་ཏེ་ང་ཤི་ནས་ཡང་མིག་ལྟ་བསྡད་ཀྱིན་གསུངས་ཡག་ཅིག་རེད་དོན་དག་ཡང་སྙིང་འོ་དེ་བས་ནན་ཏན་གསུངས་ཨ་ནི་ཡ་ལན་སློག་མ་ནུས་པའི་ཞི་དྲག་པས་ཐུབ་མ་བྱུང། ཨ་ནི་ལོག་ཕེབས་ད་ག་རང་བྱེད་གི་ཡིན་ཟེར་ལབ་བཞག་ལོག་ཕེབས་ལོག་ཕེབས་དུས་མཇུག་ལ་སྐད་རྒྱག་གནང་བས་ཁྱོད་བོད་ལ་བསྟན་པ་དར་བ་བྱེད་ཤོག་པཎྜི་ཏ་གདན་ཞུ་ཞུས་པ་བྱེད་ཤོག་གསུངས་ཁོང་ཕར་ཐག་རིང་དུ་ཚར་ནས་བཙོན་ཁང་ནང་ནས་གསུང་སྐྱོན་ཞུས་པ་རེད།

ལོ་ཙཱ་བ་ཁོ་རང་མི་རྒྱ་གར་ལོན་པའི་ལོ་ཙཱ་ལོ་བསྟན་པའི་མི་བསྟན་འཛིན་གྱི་སྐྱེས་བུ་དམ་པ་རེ་ཡིན་པའི་ཁུལ་རེད། དེ་འདྲ་ཡིན་ཙང་ང་འགྲོ་གི་མིན་ཟེར་ནས་གསུང་མ་མཁྱེན་པ། དེ་གའི་སྔོན་པའི་རང་དབང་མེད་པ་ལགས་སོ་བྱས་འགྲོ་གོ་ཟེར་བྱས་རྒྱ་གར་ཕེབས་རྒྱུ་ཁས་ལེན་དགོས་བྱུང་བ་རེད། དེ་ཆ་བོད་ལ་ཕེབས་འདོད་ཡོད་རེད། ཡོད་ཡག་དེ་མཻ་ཏྲི་པ། དགོན་པ་ནས་ཕུད་པ་ཡིན་ཙང་ཨ་ནི་རྨི་ལམ་ནང་ལ། རི་རབ་ལ་སྐོར་གསུམ་འཁོར་བའི་སྦྲུལ་ལ་སྐྱེ་གི་རེད། དེ་ལ་ཕན་ཐབས་ག་རེ་རེད་ཟེར་དུས། ཡང་ཕན་ཐོགས་ཉི་མ་རེ་ལ་ཚ་ཚ་བདུན་རེ་བཏབ་བོད་ལ་འགྲོ་དུས་ཕན་ཡོང་གསུངས་ཡོག་ཡིན་ཙང་ཕྱོགས་གཅིག་དེ་རེད། གཉིས་སུ་ནི། ཁོང་བོད་ལ། དང་བོད་ཀྱི་པའི་སློབ་མ་ཚོ་གི་དམ་ཚིག་འདྲ་པོ་དང་བསོད་ནམས་བོད་ལ་བསྟན་པ་དར་ཡག་གི་བསོད་ནམས་འདྲ་པོ་ཕྲན་བུ་ཡོད་ཙང་ཁོང་བས་ཕེབས་འདོད་ཡོག་རེད་ཕེབས་བདེ་པོ་ཡོག་མ་རེད། ཨ་ཕ་གནས་བརྟན་རཏྣ་ཨ་ཀ་ར། ཨ་ཀ་ར་གིས་ཇོ་བོ་རྗེ་གཏོང་གི་མ་རེད། པཎྜི་ཏ་ལྔ་བརྒྱའི་ནང་ནས་ཇོ་བོ་རྗེ་མེད་ན་མེད་ཐབས་མེད་མཁན་གཅིག་རེད། ཇོ་བོ་རྗེ་སྔ་མ་ནས་སྦྲུལ་ལ་སྐྱེ་གི་རེད་ཟེར་ཐོག་མ་དེ་ནི་རྨི་ལམ་ནང་དེ་འདྲའི་བྱུང་བ་ཡིན་ཙང་ཡང་བླ་མ་ཅིག་ལ་བཀའ་འདྲི་ཞུ་ང་འདི་འདྲའི་བྱུང་ད་ག་འདྲས་ཡོང་གི་རེད་ཟེར་དུས་བླ་མས། ཁྱེད་རང་ལ་རང་འདོད་ཀྱི་འཁྲི་བ་མེད་པ་ཡིན་ཙང་སྦྲུལ་ལ་སྐྱེ་ཡག་སྡིག་པ་དེ་འདྲ་ཡོང་གི་མ་རེད་མ་རེད་དེ་བོད་ལ་ཕེབས་དགོས་ཀྱི་ཡིན་པ་རེད་གསུངས་ཡོད་རེད།